ཁ་སང་བཏང་གི་བཏང། ཁ་སང་གི་བཏང་ཟེར་ཡ་དེ་དེ་རིང་གི་གསོན་ཟེར་ཡ་དེ་ད་ཤུགས་ཆེན་པོ་གཅིག་འཕར་ཡོང་གི་འདུག་དེ་ནས་དངོས་གནས་དྲང་གནས་བཤད་ན་མར་འཇགས་དགོས་ཡ་དང་བོད་མི་ནང་ཁུལ་ལ་རེད་བ་འཆམ་མཐུན་བྱེད་དགོས་ཡ་གི་དུས་ཚོད་ལ་ད་དངོས་གནས་དྲང་གནས་བོད་དེ་གཏོར་ཡོང་གི་འདུག་ཨ།

དེང་རབས་ཅན་གྱི་དུས་ཚོད་ཀྱི་དུས་རབས་ཉི་ཤུ་རྩ་གཅིག་པའི་གི་བླ་ཆེན་གྱི་མཛད་རྗེས་རྒྱལ་བ་བསྟན་འཛིན་རྒྱ་མཚོ་གི་དེ་ཚོ་སེམས་ལ་བཅངས་ནས་བོད་མི་འཆམ་མཐུན་བྱེད་ཡག་གི་དུས་ཚོད་ལ་སླེབས་དགོས་པ་རེད། ད་སྔ་རེ་ང་ཚོ་ཐུང། ཟླ་བ་བཞི་ལྔ། ཉིས་སྟོང་ཉེར་བཞི་ནས་བཟུང་སྟེ་རྙོག་དྲ་དེ་ཚོ་ད་ཕར་ཅིག་གཡུག་ཤག་ན་ཡག་གི་རེད་བསམ་གི་འདུག་ད་དེ་རྙོག་མ་གཏིང་སློང་ཡང་བསྐྱར་ཡང་བསྐྱར་བྱས་ནས་ཨ་ནི

དྲ་བ། དྲ་རྒྱ། དེའི་ཐོག་ནས་བོད་པ་བསམ་ཡོད་ཚང་མ་རུག་རུག་བྱས་ནས་བོད་པ་སྤྱི་ཚོགས་དེ་ཡག་པོ་ཅིག་ཡོང་ན། རྒྱལ་བ་བསྟན་འཛིན་རྒྱ་མཚོ་གི་དགོངས་པ་དཀྲུག་མི་དགོས་ལེ་ཁ་ནུ་མ་དེ་ཁ་ནུ་སུས་ནང་བསམ་ནས་མི་རང་དཀའ་ངལ་རྒྱག་འདི་གི་ཅིག་ལ་ཨ་ནི་ད་ཞྭ་མོ་ནག་པོ་ཅིག་གཡོག་ཤག་འདུག་བ་དེ་ཁ་སང་ཨ་རེད། གུས་པ་འཇམ་དབྱངས་བསྟན་འཛིན་གི།

ཨ་ནི། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་བཅའ་ཁྲིམས། མི་རིགས་རང་སྐྱོང་གི་ཐོབ་ཐང། གྲངས་ཉུང་མི་རིགས་ཀྱི་ཐོབ་ཐང། མི་རིགས་རང་སྐྱོང་གི་ཁོར་ཡུག་གི་སྲུང་སྐྱོབ། མི་རིགས་རང་སྐྱོང་གི་ཤེས་རིག་གི་ཐོབ་ཐང་དེ་ཚོ་གླེང་མ་ཐུབ་པ་དེ་དེ། དཔེ་སྐྱོ་པོ་ཆགས་ཤག་ཚེ་འདེབས་ནང་ལ་ཡོད་དེ་རེད་དེ་ཚོ་ང་ཚོ་མགོ་མཐོང་དུ་ཡོད་རེད། ད་བོད་ལ་ཡིན་ཟེར་ན། པན་ཆེན་སྐུ་ཕྲེང།

པད་མ་ལྷ་མཚོ་ལ་མི་དཀར་པོ་ལ་ཞྭ་མོ་ནག་པོ་དེ་གཡོག་ན་རྩ་བ་ཉིད་ནས་འགྲིག་གི་མ་རེད། ང་ཚོ། རྒན་རྒོན་དེ་དྲང་བདེན་གྱི་ཚོགས་པ་དེ་ཚང་མ་གི་འགན་ཡོད་རེད། འགན་འཁུར་ནས་ང་ཚོས་དེ་གཙང་མ་གཙང་རྐྱང་བཟོ་དགོས་རེད། དེ་ཡིན་དེ་ཁྲིམས་ཁང་འགྲོ་དགོས་ན་ད་ང་ཚོ་འགྲོ་རྒྱུ་རེད།

སྐུ་ཞབས་བསོད་ནམས་བསྟན་འཕེལ་ཚོགས་གཙོ་ལ་ལག་གཉིས་ཕྱག་རྒྱ་བྱས་ནས་ཐུགས་དགོངས་བཟོད་གསོལ་གནང་དགོས་རེད་དྲང་པོ་དྲང་གཞག་གནང་དགོས་རེད། ངས་སྔོན་མ་ཉེན་རྟོག་ཅིག་བྱས་ནས་ངས་ཁྱེད་རང་ལ་ཁ་ཐུག་ཞུས་ཡོད་ཁྱེད་རང་ང་ལ་ང་འཇམ་དབྱངས་བསྟན་འཛིན་མི་རྒན་དེ་ཤོག་ཟེར་ན་ང་སླེབས་ཡོང་བཀའ་ཤག་ལ་སླེབས་ཡོང་སྤྱི་འཐུས་ལ་སླེབས་ཡོང། གདོང་དང་གདོང་གཏུགས་ནས་ཞུ་གི་ཡིན་ཁྱེད་རང་དྲང་པོ་གནང་གི་མི་འདུག་ཟེར་ངས་དེ་དུས་ཁྱེད་རང་ལ་ཁ་ཐུག་ཞུས་ཡིན་ག་རེ། ཞུ་དགོས་ཡ་རྒྱུ་མཚན་ག་རེ་ཟེར་ན། གནས་ཆུང་ཆོས་རྒྱལ་ཆེན་པོ་ལ་རེད་བ་ཇི་འདྲའི་མཚན་སྨད་གནང་སྟེ་ཁྱེད་རང་ཚོགས་གཙོ་རེད་སྟངས་འཛིན་གནང་མ་སོང་དེ་ང་བློ་ཕམ་ཡོད་ཟེར་འོ་དེའི་ཐོག་ལ་ངས་ཞུས་ཡིན་པ་ཁ་ཐུག། བརྙན་པར་དེ་ཁྱེད་རང་གི་བོད་ནང་ལོགས་ལ

རེ་བ། རྒྱ་ནག་གུང་ཁྲན་གྱིས་དམག་གི་སྟོབས་ཤུགས་ངོམ་དགོས། དཔལ་འབྱོར་གྱི་སྟོབས་ཤུགས་ངོམ་དགོས། དེ་སྟོབས་ཤུགས་ངོམ་པ་གི་འདྲིས་མ་དྲང་བདེན་གྱི་དགོས། དྲང་བདེན་གྱི་ཐོག་ལ་འགྲོ་མ་ཐུབ་ད་རྒྱལ་ཁབ་ཚང་མ་གི་རྒྱ་ནག་དེ་ཡག་པོ་མི་འདུག། ཟེར་འདུག་གོང་ས་ལ་ངོ་སོ་བོད་གྱི་བདེ་དོན་དེ་བཙལ་ས་དེ་མཐོན་པོ་ལ་སླེབས་དགོས། དེ་མཐོན་པོ་སླེབས་པ་བཀའ་དྲིན་དེ་སུ་རེད་ཟེར་ན་རྒྱལ་བ་དོན་གྱི་བདག་པོ་ལ། བློ་སྙིང་བྲང་གསུམ་བསྟེན་མཁན་ཁྱེད་རྒྱ།

གང་ཡང་མཐོང་མི་འདུག་རྒྱ་མི་གུང་ཁྲན་གྱི་རྐུབ་རྒྱུགས་བྱས་ཟིན་ན་ཁྱེད་ཚང་ལ་གནས་སྐབས་ཀྱི་པད་ཤག་ཅིག་རག་གི་ཡོད་འགྲོ། བོད་ཀྱི་ལོ་རྒྱུས་ཀྱི་ཐོག་ནས་ལ། བྱུང་རབས་དེ་འདྲའི་མང་པོ་བྱུང་ཡོད་རེད། ད་ཡིན་ན་ཡང་བྱུང་རབས་དེ་དག་ངོ་རོ་སོང། ཕྱི་མིག་གིས་བལྟས་ནས་ད་ལྟ་གི་དུས་ཚོད་དེ་བཟང་པོ་དེ། དངོས་གནས་དྲང་ནས་ངོ་སོ་འཇུ་ཐུབ་པ་བྱེད་དགོས་རེད་བསམ། འོ་དེ་ངས་ཞུ་ཡ་ཡིན་ཨ་ནི་དེ་ག་ནང་བཞིན་ད་ངོ་སོ། བོད་ཞུ་གཏུག་གི་ལས་འགུལ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྡིངས་ཆ་ཁག་ལ་གཏུག་ཡ་གི་དུས་ཚོད་སླེབས་ཡོང་དགོས་རེད་དེ། གཏུག་ཡ་གི་དུས་ཚོད་ག་འདྲ་ཅིག་སླེབས་དགོས་རེད་ཟེར་ན་རྒྱ་མི་གུང་ཁྲན་གྱི། དྲང་བདེན་མ་ཤེས་པར་བོད་ཀྱི་དཀའ་རྙོག་དེ་མ་སེལ་བར་བྱས་ཏེ་དཀའ་རྙོག་དེ་སེལ་ཡག་ཅིག་ངོ་སོ་ཡོང་གི་རེད་དེ་ཡིན་ཙང་དེ་དཀའ་རྙོག་དེ་སེལ་ཡག་ལ་ཚང་མ་གི་ནུས་ཤུགས་འདོན་རོགས་ཞེས་ཞུ་ཡག་ད་ལྟ་རྒད་པོ་གི་ཡང་ཅང་གལ་པོ་བཏང་ལ་ནན་ཏན་དམ་པའི་ཆོས་ལ་རྒྱ་ས་ཆོས་བཤད་ན་འཇིག་རྟེན་བཤད་ན་ངོ་རོ་སོང་གི་ལུང་པ་དེ་ངོ་རོ་སོང་ལ་ལེན་གི་རེད་འོ་དེ་ཡིན་ཙང་དེ་གཞོན་སྐྱེས་ཚོ་རྣ་བ་སུན་པའི་མཛད་སྤྱོད་གང་ཡང་མ་གནང་རོགས་ཞེས། སྐུ་མདུན་གྱིས་ཁྱེད་རང་སོང་ལ་བཀའ་སློབ་མང་པོ་གནང་ཡོད་རེད་མ་འོངས་བོད་ཀྱི་སོན་རྩ་ཁྱོད་ཚོ་ཡིན་ཟེར་ཏེ་ཁྱེད་རང་སོང་ཡར་རྒྱལ་ཡོན་གྱི་གང་གང་འགྲོ་ཡ་ཡོད་མ་རེད་དེ་འདྲ་ཡིན་ཙང་དེ་རུ་བ། ཚོགས་པ་ཁག་སུ་དང་སུ་ཡིན་ན་སོ་སོ་གི། ཚོགས་པ་དེ་གི་སྒྲིག་གཞི་ཚོགས་པ་དེ་གི། འགྲོ་སྟངས་ཀྱི་ཐོག་སུ་ནས་མ་གཏོགས་ད་སྤྱི་ཚོགས་ལ་ཨ་ནི་དཀྲུག་ཤིང་རྒྱག་ཡ་གི་དེ་འདྲས་ཨ་ནི་ནམ་ཡང་མ་གནང་རོགས་ཞེས། ད་ལྟ་གི་ནང་བཞིན་རེད།

དེ་དམངས་གཙོ་གི་འགྲོ་སྟངས་རེད། ང་ཚོ་སྤྱི་ལ་ཕན་པ་གི་བྱ་བ་འགྲོ་ཡག་ཡོད་ན་གསུང་དགོས་རེད་དཀྲུག་ཤིང་རྒྱག་ཡག་དང་དཀྲོག་རྐྱེན་བྱེད་ཡག་དང་མ་འཆམ་པ་སོགས་ནམ་ཡང་མ་གནང་རོགས་ཞེས་ཐུགས་རྗེ་གཟིགས་ཐུགས་རྗེ་ཞེས་རྒྱལ་བ་བསྟན་འཛིན་རྒྱ་མཚོ་ཡིད་ལ་དྲན་ནས་གནང་རོགས་ཞེས་ཐུགས་རྗེ་ཆེ་བོད་མི་རྩམ་པ་ཟ་ཚད།